ང་བྱེད་ལུགས་རྣམ་མ་སར་སྒྲུང་ཚོ་ལས་གཞོམ་ཅི་ར་ཡུས་རྣོ་འདི་གས་པའི་ཆེ་སྨན་ཁ་ན་ལུ་འཇོག་གོ། དེ་སྨན་ཁ་ན་མ་འཇོག་གི་ཧེ་མ་ལ་ར་ཆེ་རུས་ཏོ་འདི་ག་དེ་ལས་ན་ཡིན་ན། དེ་ལས་ལ་བི་བཟུ་མུ་འདི་སུ་ག་དེ་བས་སུ་ཆབ་ཡིན་ན། འདི་སུ་མེ་གི་བཟུ་མུ་ན་ལུ་ཆེ་གི་རུས་ཏོ་ཆག་འདི་ག་དེ་ལས་ཆག་སོང་སོམ་ཡིན་ན་འདི་ཚུ་ལས་གཞོ་བའི་ལྟ་ཞིམ་ད་ལུ་འདི་རུས་ཏོ་འདི་ཨེ་མ་ཏྲིག་ཏྲི་བས་ལས་གཞོམ་ཅི་བས་བཙུག་གོ། དེ་མ་བཙུབ་གི་ཧེ་མ་ལ་ར་རྣམ་མ་སར་མེ་གི་བཟུ་འདི་ཆེ་ལུ་ཆའོང། ཆེ་འདི་ཁ་ལུ་འདི་སུ་མེད་གི་ཁྲག་འདི་ཆུ་འཐེན་འདི་མི་འཇོ་འདེ་ར་བེ་ཆོ་ཆུ་ཕྱི་ཁ་འདི་འཐེན་འདི་མེ་འོ་རེ་འདི་སུ་མེད་གི་ཁྲག་འདི་ཆུ་འདེ་བེ་འོ་ད་ལུ་འདི་ཁྲག་འདི་ན་ན་ལེ་ར་ན་མ་ས་མེད་གི་ན་ཏང་ཐ་བེ་འདུན་འདི་ན་ཏང་ཐ་བེ་འདུན་མེད་འདི་ཁྲག་འདི་ན་ན་ལེ་ར་ཁྱེད་ཀྱི་སུ་ཅབ་འདི་གི་བེ་འདི་ཁྲག་འདི་འཐེན་འདི་འདོད་བེ། བདེ་བའི་མ་ཇོ་གི་ཧེ་མ་ལ་ར། ཆད་ཕམ་པི་འཆ་དུས་ཚུགས་དད་རའི་སུག་བཅབ། ན་བའི་སུག་བཅབ། ན་ཚིལ་བའི་སུག་བཅབ། ཉིན་གཅིག་གཉིས་དེ་ཆད་ཀྱི་ཕྱི་ན་ར་སྐུ་གསུམ་སྲིད་པའི་དུས། དུས་སུ་མེད་ཀྱི་ལབ་དེ་དུང་དང་རུ་ར། ལབ་དེ་དུས་སུ་མེད་ཀྱི་གི་ཆུ་གི་ཏོག་དུ་ར་རུ་ར། དུས་སུ་མེད་ཀྱི་ཆད་ཀྱི་ལབ་དུས་ཚུགས་པདྨ་སུབ་ཀྱི་ཡ་སུབ་རུ་བྱི་བས་བྱིན་ཆད་མ་བསྒྲུབས།

རྩ་དགོན་གཙོ་ཡུལ་ཤི་མ་ཤི་ཀ། དཀོན་མཆོག་ཆ་ར་གི་བཀའ་དྲིན་དང་ཐུགས་རྗེའི་སྒོ་ལས་པས། གཉན་སྲས་མི་འཆམ་དང་སྤུན་གསུམ་འདི་ཚོ་ཀ་ར་ལུགས་དཀོན་མཆོག་ཆ་ར་གི་བཀའ་དྲིན་གྱི་སྒོ་ལས་པས། འདི་བམ་སྤུན་ཆ་འདི་ཚོ་ལས་མནའ་མ་ས་མི་གཅིག་ལ་བོམ་མནའ་དེ་ཡོད་བདག་བསྟུན་འདི་བས། ད་རེས་ཀྱི་ལས་རིམ་གྱི་ནང་བཞིན། འདི་བམ་སྤུན་ཆ་འདི་ཚོས་ཀྱི་སེམས་འདི་མནའ་མ་ས་མི་ལས་གཞོམ་གཅིག་ལོ་བསྟན་འདི་བས་མནའ་དེ་བས་ཡོད། འདི་ལྕོག་ར་ཅི་ཕེར་ར། འདི་ཕམ་སྤིན་ཆ་འདི་ཆུ་ལྕམ་ཅི་མ་གཏོགས། འདི་རྫུན་མེད་ཀྱི་ནམ་སེམས་ཨེ་ཕམ་སྤིན་ཆ་གི་འདྲེ་འདྲེ་ད། འདི་རྫུན་མེད་ཀྱི་ནམ་སེམས་ཨེ་ལ་ལན་ཐ་མི་གི། སྡུག་བསྔལ་འདི་ཚུ་ན་ལས་ཁོང་ག་ར་ལུ་ཐ་བར་ན་སེ་ཤུ་ནི། འདི་རྨི་ལམ་འདི་ཡུལ་ཤི་གི་ཚེ་ན་ཤུ་ནི། ད་རེ་གི་ཆུ་རུད་གི་ལས་རིམ་ན་ལུ། ད་རེ་གྲུ་བ་གི་ལས་རིམ་ན་ལུ། ཆེ་ཕམ་སྤིན་ཆ་འདི་ཚུ་གི་ནམ་སེམས་ཨེ་གི། སེམས་འདི་དབའི་སྐྱོན་བཅོ་ཆོས་ལྔ་དང་ཆ་དེ་ར་ཞུགས་འདི་པའི་བདུད་ནོར་བསམ་གཏང་དེ་གི་པའི་ལ་ལན་ཐབས་འདི་བཅོམ་དང་བསྟུན་འདི་པའི་རྣམ་མ་སེམས་མ་དྲོ་མ་དྲོ་གི་ལུས་རྒྱུད་ཅུ་བསྟན་འདི་པའི་ཡུལ་ད་རའི་སྔགས་ཀྱི་བྱེད་ཕམ་པའི་ཆ་ལུགས་ང་ར་གི་ལུས་རྒྱུད་ཀྱི་གོ་ལའི་གསུང་གཅིག་ངག་གི་གཏང་གི་ཉིན་གཅིག་གི་ཚེ་ང

ག་ཅི་གི་བའི་སེམས་འཇུག་ཏུ་ཇོ་མོ་སི་ལ་བུར་བྱེད་ཅིང། དེ་སྐད་འཇོག་གི་ང་ལུ། བྱམས་པར་སྣ་དེ་གི་བའི་ཡུལ་ཧེ་མ་ཏི། ང་གི་དེ་མི་དུ་ཚུལ་གི་སེམས་གི་ན་ན་ལེ་ར་ག་ཐེམ་ཅི་ངི་གི་ངི་གི་གོ་ལའི་ལུ་འཇུག་ཏུ་ཚུལ་ལ་ལན་ཐབ་དུ་ཡོད་ག། ངི་གི་གོ་ལའི་དེ་མི་དུ་ཚུལ་གི་མ་གྲོག་མ་གྲོག་གི་ལུ་འཇུག་ཏུ་ཚུལ་ཧ་གོ་དུ་ཡོད་ག་དེ་ཚུལ་ཧེ་མ་ང་གི་སྐད་འཇོག་ང་ལུ་བྱི་ལ་པ་སྣ་མི་གོ་ལའི་བའི་དེ་ཚུལ་ང་གི་མི་དུ་གི་དོང་ཏའོ་དང་མཐུན་དུ་བའི་དེ་ཚུལ་གི། ལུས་རྒྱུད་དུ་ཆུ་ནག་གི་ལག་ལེན་ཐབས་དང་བསྟུན་འདི་བས་ཧ་གོ། འདི་བས་ཡོད། ད་དོ་རུ་ར་ལོག་ཕྱིར་ལོག་ཕྱིར་ར། འདི་ངེད་ཀྱི་བྱིན་རླབས་འདི་ང་ལས་དོ་རུ་ར་སྦྱངས་དེ། ངའི་སྐུ་ལས་སྦྱངས་དང་བསྟུན་འདི་བས་ངེད་ཀྱི་གདོང་མཁའ་ལུས་རྣམ་མ་སྲ་མེད་ཀྱི་མ་གའུ་གི་ལུས་རྒྱུད་དུ་ཆུ། འདི་ང་བྱེད་ཀྱི་པཱ་སྟྲ་ནི་ཨ་མ་གི་ངག་ལུས་རྟའུ་དང་ལུས་འདི་ངག་གི་གཏད་མ་སོབ། ད་ཉིན་གཅིག་ང་བྱེད་ཀྱི། བདུད་རྩི་མེད་ཀྱི་ཆུ་ཤེས་མེད་ཀྱི་ཨ་ཡིག་དེ་ཡག་སོ་བི་གོ་ལེ་བས་སྔར་ལོག་ཅིག་ལོག་ཅིག་ར། ཉིན་གསུམ། མུ་གེ་ཕྱིན་ནས་ཇོ་དེ་ཏའོ་ཏའོ་ལུ། ཉིན་གསུམ་གྱི་སྟིང་ལས་དེ་ཨམ་དེ། དེ་ཨ་ཡིག་དེ་ལོག་དེ་ཧོམ་དང་ཐིན་དེ་བས་དེ་ཨ་ཡིག་ལུས་ངག་གི་ལུས་བརྗོད་དེ་ཚུལ་ཤེག་དེ་བས་ལབ་ཅིག། ངའི་ཧེ་མ་གི་བདུད་རྩི་མེད་ཀྱི། སྐྱོན་བརྗོད་ཀྱི་ངག་ལུས་བྱིན་རླབས་རྣལ་མ་སེམས་མའི་བྱིན་རླབས་བུམ་སྣ་དེ་བས་ཡུལ་དེ་བྱིན་རླབས་དེ་ངག་ལས་བྱང་དེ། དེ་ངག་ལས་བྱང་དང་ཐིན་དེ་བས་དེ་གི་གོ་ལེ། བདུད་རྩི་མེད་ཀྱི་པཱ་ཧྲ་ནི་ཨཱམ། ཆོས་ཡེ་སྲ་ལུ་ཧོམ་ཨིན་སི་ལབ་ད་ལུ། འདི་ཨཱམ་འདི་གའི་ང་ལུ་ལབ་དེ་ཨིན་མེ། ཆོས་ལུ་གནམ་ས་དགའ་ཚོད་སེའུ་མ་པཱ་ལ་ར་མིན་ནུ། ཆོས་མ་དྲོ་ཅི་ཡ་སོ་དུ་སེ་ཀེ་འདི། པཱ་ཧྲ་ནི་ཨཱམ་འདི་གའི་ང་ལུ་བདུད་རྩི་མེད་ལབ་ད་དུན་དུ་བེ་ཧ་གོའི། དེ་ལས་པའི་ཅམ་ཅི། ངེད་ཀྱི་མི་ཏོ་ག་ལྷས་མི་ཆུ་དུས་ཚོད་མ་ས་ཀ་ཟག་ཟབ་ད་ལུ། གནམ་ས་མེད་ཀྱི་མ་གའ་ཨུ་ཅི་ངེད་ཀྱི་སེམས་ཀྱི་ནང་ན་ལེ་ར་ཆུང་ཅི། འདི་བེ་ཧོ་ད་ལུ། དོ་རུ་ར་ང་གི། ངེད་ཀྱི་དེ་ལུ་སྨན་ལམ་སྟབས་འདི་ན་སི་ལབ་ཅི། དེ་ལས། འདི་ཨ་ཡིག་འདི་གི་ང་ལུགས་བསླབ་ཅིག། ངེད་ཀྱི་བུ། འདི་བཟོད་མེད་ཀྱི་ཆེ་ལུགས་ཆུ་བོ་ཤེལ་མིག་འདི་གི་ཁུག་གི་ཆ་རོ་གཅིག་འདུག་འདི། འདི་སྐྱོན་བཅོས་ཀྱི། སྐྱོན་བཅོས་ཀྱི་བུ་གཅིག་ཡིན། འདི་སྐྱོན་བཅོས་བུ་འདི་གི། འདི། ག་ཅིག་ལོ། ལུགས་འདི་བག་ཡག་བཟོད་མེད་ཀྱི་བྱིན་རླབས་འདི་ཆུ་ཆེ་གི་ལུགས་འདི་ལེམ་དང་ཐུན་འདི་བས། འདི་ཆུ་རྨེ་ལམ་ཐབས་དང་ལུགས། འདི་སྐྱོན་བཅོས་ཀྱི་ཆེ་ག་ར་ལུགས་སྣ་འོང་ཟེར། དེ་འདི་གི་གོ་ལས་པས། ཆེ་ཤུགས། ངན་སྔགས་ཀྱི་ཆས་ཀྱིས་བསྟན་ལུས་སྨོན་ལམ་བཏབ། འདི་སུ་མེད་སྐྱོན་བཅོས་ཀུམ་འདུལ་ལུས་སྨོན་ལམ་བཏབ། བདག་ལུས་ཁྱོད་ཅིག་ལོག་ལྟའི་ང་བཅས་ཀྱི་བྱིན་རླབས་འདི་ལོག་ཡ་སོ་མེད་དེ་བྱང་ན་མེད་དེ་ལོག་ལྟའི་ང་བཅས་ཀྱི་ཐོབ་སེ་ལབ། སྐྱོན་བཅོས་ཀྱི་ཀུམ་འདུལ་ལུས་ང་བཅས་ཀྱི་ཇོ་བོ་བདག་ལུས་དོ་རུ་ང་བཅས་ཀྱི་ལོག་ལྟའི་ཐོབ་ནི་ཨི་མེད། བཟླས་པའི་བེའུ་དང་ཐུན་ནི་བས་ངན་གྱི་བསྟན་ལུས་དོ་དོ་སྨོན་ལམ་བཏབ། འདི་རྣམས་བདག་ལུས་ཁྱོད་བཅོས་ཀྱི་ང་ལུས་སྣ་མ་སོ་མེད་ཀྱི་བྱིན་རླབས་ཀྱིས

ཐག་རིང་ས་ལུ་ཁོང་ག་ར་ལུ་བདག་དེ་ལྟང་ཞིམ་བདག་ལུ་ལས་བྱམས་ཅིག་གོ་ལས་པའི་ང་ཆེ་ག་ར་ལུ་ནམ་བསི་མེད་གི་ག་ཚོ་ཇུ་བའི་གི་གོ་ལས་པའི་ང་ང་ཆེ་ག་ར་ལུ་ནག་སེ་ཞུ་ཨིན། དེ་ཅོག་ར་ཆི་པི་ར་བམ་པི་འཆ་དུས་ཚོ་ལས་ག་ཚོ་ལུ་ག་ཚོ་ཇུ་དེ་བས་ཇི་ལབ་གུ་ཇི་ལབ་སྐྱོན་ཅག་གི་ནག་སེ་ཞུ་ནི་དེ་མན་ལམ་དེ་ཡེ་ཤུ་གི་ཚེ་ན་ཞུ་ནི་ཨ་མེན། ང་ཆེ་གི་ཡིག་ཚང་ན་ལུ་རྗེ་ཉིད་གི་ཐུགས་བཞེད་ཡོད་པ་བྱིན།